University of Edinburgh ལ་བྱས་པ་རེད་ད་དེ་རིང་ཕྱི་དྲོ Aberdeen University ལ་གནང་གི་རེད། དེ་འདི་ད་ཁོང་གི་བོད་ཀྱི་གནས་སྟངས་དང། རྒྱལ་རབས་ཀྱི་ལོ་རྒྱུས་ད་མ་འོངས་པ་ལ་བོད་རྒྱ་ཞི་མོལ་དེ་གི་གནང་སྟངས་གནང་ལུགས་དང་ང་ཚོ། བོད་རྒྱ་གི་དཀའ་རྙོག་དེ་ཞི་མོལ་ཐོག་ནས་སེལ་ཡ་ང་ཚོས་ཀྱི་ཐབས་ལམ་ད་ལམ་དབུ་མའི་གི་ཐབས་ལམ་དེ་འཚལ་ནས་ཡོང་དུས། ལམ་དབུ་མ་དེ་དབུས་གནས་དགོས་ས་གི་དང་པོ་མཐའ་གཉིས་དེ་ལ་ཁྱེད་རང་ཚོ་གི་ངོས་འཛིན་མ་བྱས་ནས་རྒྱབ་སྐྱོར་མེད་པ་ཡིན་ན། ཨ་ནི་རྒྱ་མི་ལ་ཁྱེད་ཚོ་གི་སྐུ་མདུན་དང་བོད་པ་ཚོ་མཉམ་དུ་གྲོས་མོལ་བྱེད་དགོས་ཀྱི་རེད། འདི་ཁྱེད་ཚོས་གསུངས་པ་འདི་ལ་ཁུ་འབྲི་གུག་ཁྱེད་ཆགས་ཀྱི་ཡོད་མ་རེད། འདི་འགྲེལ་བཤད་འཇོག་ལ་འདི་དགོངས་པ་ཤུགས་ཆེན་པོ་གསུངས་དང། འདི་ཡིན་ངེས་ཡང་བོད་དོན་ཐོག་ལ་ད་ཐ་ད་ཕན་ཐོགས་རླབས་ཆེན་ཞིག་ཡོང་ས་རེད་ཅེས་ང་ངའི་ཚོད་དཔག་འདྲ་བོ་བྱས་འདི་གསར་འགྱུར་འགོད་མཁན་ཚོས་ཀྱིས་འདི་སྐོར་ལ་ཞིབ་ཞིག་ཁོང་ཚོ་ཡང་ནས་ཡང་དུ they are coming back to that ཁོང་ཚོ་འདི་འདྲ་མང་པོ་གསུངས་གི་འདུག་རོ།

དེ་ཡང་སྤྱི་ཟླ་བཞི་པ་གི་ཚེས་ཉི་ཤུ་རྩ་དྲུག་ཉིན་རྒྱ་ནག་གཞུང་འབྲེལ་བོད་ལྗོངས་ཉི་འོད་དྲ་བ་ཞེས་པ་དུ་གནས་ཚུལ་སྤེལ་གསལ་ལྟར་ན། བོད་རང་སྐྱོང་ལྗོངས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་དུས་ཚིགས་དང་པོ་གི་དཔལ་འབྱོར་འཁོར་སྐྱོད་གནས་ཚུལ་གྱི་གསར་འགྱུར་ཡོངས་བསྒྲགས་ཚོགས་འདུ་ཞིག་བསྡུ་སྐོང་མཛད་འདུག་པ་དེའི་ཐོག་བོད་རང་སྐྱོང་ལྗོངས་སུ་ས་ཁུལ་གྱི་ཐོན་སྐྱེད་སྤྱི་འབོར་རྒྱ་མི་གི་སྒོར་མོ་དུང་ཕྱུར་ལྔ་བརྒྱ་བདུན་ཅུ་དོན་ལྔ་དང་ཚེག་བརྒྱད་ཅུ་གྱ་བདུན་མངོན་འགྱུར་བྱུང་བ་དེ་དུས་མཚུངས་པ་ལས་བརྒྱ་ཆ་བརྒྱད་དང་ཚེག་གཉིས་འཕར་ཡོད་ཚུལ་དང་འཕར་ཚད་དེ་ནི་རྒྱལ་ཡོངས་ཀྱི་ཆ་སྙོམས་ཆུ་ཚད་ལས་བརྒྱ་ཆ་གཞི་གྲངས་གསུམ་དང་ཚེག་བདུན་འཕར་ནས་རྒྱལ་ཡོངས་ཀྱི་ཨང་དང་པོ་ལ་སླེབས་ཡོད་ཚུལ་བསྒྲགས་ཡོད་པ་རེད་ཐོན་སྐྱེད་འཕར་ཚད་གཞི་གྲངས་ཐོག་བསྟན་པ་དེའི་གི་དུས་རྒྱུ་མཚན་གོ་དོན་གང། གང་ཞིག་རྒྱ་བོད་གཉིས་ཀྱི་གནས་ཚུལ་ཉམས་ཞིབ་པ་ཁྲིན་ཁྲོན་ཁྲོན་ལགས་ཀྱིས

དེ་བཞིན་ཨོ་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་རྒྱ་ནག་གི་འཛུགས་སྐྲུན་འདི་ས་གནས་ས་ཐོག་གི་བོད་མི་ཚོ་ལ་ཕན་ཐོགས་མེད་ཅེས་བསམ་ཚུལ་གཅིག་མཚུངས་གསུངས་གནང། འདི་འདྲ་གི་མ་རྩ་བཙུགས་ཡ་དང་འདི་འདྲ་གི་བཟོ་ལུགས་ཡང་ནི་བོད་ཀྱི་འབྲོག་པ་དང་ཞིང་པ་གནས་སྤོས་དང་ཐོན་ཁུངས་ས་ཆ་བཙན་པོ་བྱས་ནས་འཕྲོག་ཨ་ནི་ནི་ཁོར་ཡུག་གཏོར་བརླག་གཏོང་ཡ་ལ་སོགས་པ་འདི་ཚོ་ཚང་མ་ཡ་མ་ཐེ་ནས་ཅིག་ལྟ་ཡང་འདི་གི་མ་ས་གནས་ས་ཐོག་མི་མང་ལ་གྱོང་རག་དགོས་ཡ་དེ་སེའུ་རེད་ས་གནས་ས་ཐོག་གི་བོད་མི་རིགས་ལ་ཕན་གི་འདུག་ཨེ་ཟེར་ན།

རྒྱ་གར་གྱི་ས་མཚམས་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་ཡི་སྔོན་གྱི་གནས་སྟངས་དང་གཅིག་པ་ཡོང་ཕྱིར་ཐུག་འཕྲད་གནང་གི་ཡོད་ན་ཡང། རྒྱ་ནག་གཞུང་གིས་རྒྱ་གར་གྱི་ཐུག་འཕྲད་དང་དགོས་འདོད་མ་བསྐོང་བའི་ཐོག་ནས། རྒྱ་དཀར་ནག་གཉིས་ཀྱི་འབྲེལ་ལམ་རྒྱུན་ལྡན་ཡོང་ཐབས་བྱེད་ཀྱི་ཡོད་པར་བརྟེན་ནས། རྒྱ་དཀར་ནག་གཉིས་ཀྱི་གནས་སྟངས་འགལ་ཟླ་ཇེ་ཆེར་འགྲོ་བཞིན་པ་དང་ཕྱོགས་གང་ལ་ཡང་རྒྱལ་ཁ་ཐོབ་མིན་ཐག་ཆོད་རེད་ཅེས་འགྲེལ་བརྗོད་བྱས་འདུག།

ཧོང་ཀོང་གི་ཀུ་ཤུ་ཉིན་རེའི་ཚགས་པར་གསར་འཛུགས་གནང་མཁན་དམངས་གཙོ་དོན་གཉེར་བ་སྐུ་ཞབས་ལི་ཀྲི་ཡིང་གིས། མཐོ་རིམ་ཁྲིམས་ཁང་ལ་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཨུ་ཡོན་ལྷན་ཁང་ངོས་ནས་ཧོང་ཀོང་ས་གནས་ཀྱི་ཁྲིམས་རར་ཤུགས་རྐྱེན་མི་ཐེབས་པ་བྱེད་དགོས་པ་དང། དེ་བཞིན་ཁོང་གི་དགོངས་བསྟོད་བྱེད་པའི་སྐབས་སུ་དབྱིན་ཇིའི་མི་སེར་ཡིན་པའི་ཁྲིམས་རྩོད་པ Tim Owen ལགས་ཀྱིས་ཆོག་མཆན་མ་སྤྲད་པའི་གནས་སྟངས་ལ་བསྐྱར་ཞིབ་བྱེད་དགོས་པའི་ཞུ་གཏུག་བྱས་ཡོད་པ་དང་དུས་མཚུངས། ཁྲིམས་རྩོད་པ་ཊིམ་ཨོ་ཝེན་གླས་པ་དེས་རྒྱལ་ཁབ་བདེ་འཇགས་ལ་ཉེན་ཁ་དང་ཁེ་ཕན་ལ་གནོད་སྐྱོན་བཟོས་ལུགས་ཀྱི་ཐག་གཅོད་དང། ཁྲིམས་རྩོད་པ་ལ་ཧོང་ཀོང་ནང་ཡོང་ཆོག་པའི་ཆོག་མཆན་མ་སྤྲད་པའི་ཐག་གཅོད་བཅས་ཕྱིར་བསྡུ་བྱེད་དགོས་པའི་ཞུ་གཏུག་བྱས་ཡོད་པ་ལྟར། ཕྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་གྱི་སྔ་དྲོར་གྱོད་དོན་དེ་གཉིས་ཀྱི་ཐད་ཁྲིམས་ར་འཚོགས་ཡོད་པ་དང། ཧོང་ཀོང་གི་མཐོ་རིམ་ཁྲིམས་ཁང་གི་ཁྲིམས་དཔོན་ནས་ཕྱོགས་གཉིས་ཀྱི་རྒྱུ་མཚན་ལ་ཉན་རྗེས། དུས་ཡུན་ཟླ་བ་གཅིག་གི་ནང་ཚུད་དུ་ཁྲིམས་ཐག་གཅོད་ཀྱི་ཡིན་ལུགས་སྒྲོག་ཡོད་པ་རེད།

University། གཙུག་ལག་སློབ་གྲྭ་ཆེན་མོའི་གནམ་གཤིས་ཚན་རིག་སློབ་གཉེར་ཁང་གི་འགན་འཛིན་དང་མཁས་དབང Doctor Paul Andrew Mayewski ལགས་སུ་བཅར་འདྲི་ཞུས་པ་དེ་སྙན་སྒྲོན་ཞུ་རྒྱུ་ཡིན། དེའང་རྒྱལ་སྤྱིའི་གནམ་གཤིས་དང་འབྲེལ་བའི་ཚན་རིག་ཉམས་ཞིབ་པ་ཁག་ཞིག་གིས་གོ་ལའི་གནམ་གཤིས་འགྱུར་ལྡོག་དང་ས་གཞི་དང་འབྱུང་བའི་འགྲོ་ལུགས་སོགས་ལ་ཉམས་ཞིབ་གནང་བའི་ཐོག་ནས་གསར་དུ་ཤེས་རྟོགས་བྱུང་བ་ལ་གཞིགས་ན། ལྷོ་ཨ་མེ་རི་ཁའི་གླིང་ཕྲན་གྱི་ཁོངས་སུ་ཆགས་པའི Amazon Rain Forest འམ་ཨེ་མ་ཟོན་གྱི་ཆུ་འདྲེན་གྱི་ཤིང་ནགས་ཧ་ཅང་མང་བའི་ས་ཁུལ་དེ་དང་བོད་མཐོ་སྒང་བར་རྒྱང་ཚད་ཀི་ལོ་མི་ཊར་ཆིག་ཁྲི་ལྔ་སྟོང་ལྷག་གི་རྒྱང་ཐག་ཡོད་པའི་ས་ལ་ཆགས་ཡོད་ཀྱང། ལྷོ་ཨ་མེ་རི་ཁའི་ས་ཁུལ་གྱི་ཨེ་མ་ཟོན་ཟེར་ནས་འབོད་པའི་ཆར་འདྲེན་གྱི་ཤིང་ནགས་དེ་དག་གཅོད་འབྲེག་ཤུགས་ཆེ་བྱེད་བཞིན་པ་དང་འཛུགས་སྐྲུན་ཤུགས་ཆེ་བྱེད་བཞིན་པ་སོགས་ཀྱི་ཐོག་ནས་བོད་མཐོ་སྒང་ཁུལ་གྱི་གནམ་གཤིས་ལ་ཡང་དེའི་ཤུགས་རྐྱེན་ཐེབས་བཞིན་ཡོད་པའི་སྐོར་ཚན་རིག་ཉམས་ཞིབ་པས་ཉེ་ཆར་སྙན་ཐོ་བཏོན་པའི་སྐོར་སྙན་སྒྲོན་ཞུས་པ་དང། དེ་བཞིན་དེའི་སྐོར་ཨ་རིའི Maine University གཙུག་ལག་སློབ་གྲྭ་ཆེན་མོའི་འཛམ་གླིང་གི་ས་གཞི་དང་གནམ་གཤིས་ཚན་རིག་སློབ་གཉེར་ཁང་གི་འགན་འཛིན་དང་མཁས་དབང Doctor Paul Andrew Mayewski ལགས་སུ་བཅར་འདྲི་ཞུས་པ་སོགས་ཀྱི་སྐོར་དེའི་གོང་སྙན་སྒྲོན་ཞུས་ཚར་ལན།

ཚན་རིག་ཉམས་ཞིབ་ཀྱི་ཆེད་དུ་ཕེབས་མྱོང་བའི་རྒྱལ་སྤྱི་དང་མཚན་སྙན་ལྡན་པའི་ཚན་རིག་ཉམས་ཞིབ་པ་ཞིག་ཡིན་པ་ལ། དེ་ནི་ད་རེས Maine གཙུག་ལག་སློབ་གྲྭ་ཆེན་མོའི་གནམ་གཤིས་ཚན་རིག་སློབ་གཉེར་ཁང་གི་འགན་འཛིན་དང་མཁས་དབང Doctor Paul Andrew Mayewski ལགས་ཁོང་ལ་འཛམ་གླིང་གི་ཡང་ཐོག་ཏུ་གནས་པའི་བོད་མཐོ་སྒང་གི་གལ་གནད་དང་དེའི་ཐོག་ནས་ཨེ་ཤི་ཡ་ཁུལ་དང་དེ་བཞིན་འཛམ་གླིང་ཕྱོགས་ཡོངས་ཀྱི་ཐོག་ལ་ཤུགས་རྐྱེན་ག་རེ་ཐེབས་བཞིན་ཡོད་པའི་སྐོར་བཅར་འདྲི་ཞུ་སྐབས་སུ། The Tibetan Plateau which is often called the third pole in addition to the Arctic and the Antarctic uh plays a very important role in the northern hemisphere and as no and without a doubt also potentially in the southern hemisphere as we're now beginning to find out but for the northern hemisphere in particular uh the snow cover on the tibetan plateau
ཁོང་གིས་བོད་མཐོ་སྒང་གི་ས་ཁུལ་དེ་ལ Third Pole ལམ་གོ་ལའི་སྣེ་གསུམ་པ་ཟེར་ནས་འབོད་བཞིན་ཡོད་པ་དང། དེ་ནི་ཡོངས་གྲགས་སུ་དབྱིན་སྐད་དུ་འཛམ་གླིང་གི Arctic དང Antarcticaའམ་འཛམ་གླིང་གི་བྱང་སྣེ་དང་ལྷོ་སྣེ་གཉིས་ཀྱི་སྒང་དུ་འཁྱགས་རོམ་མང་ཤོས་ཀྱི་གོ་ལའི་སྣེ་གསུམ་པ་དེ་ཡིན་པ་དང་ས་ཁུལ་དེ་ནི་གལ་གནད་ཆེ་བ་ཞིག་ཡིན་པ་དང། ས་ཁུལ་དེའི་ཐོག་ནས་འཛམ་གླིང་གི་བྱང་སྣེ་དང་ལྷོ་སྣེ་གཉིས་ཀྱི་ཐོག་ལ་ཤུགས་རྐྱེན་ཆེན་པོ་ཐེབས་བཞིན་ཡོད་པ་དང།
But for the Northern Hemisphere in particular, uh, the snow cover on the Tibetan Plateau is very important. When there is a great deal of snow cover, uh, you can have almost 100% of radi- incoming radiation reflected, which tends to keep the area even cooler. And when there's less snow on the Tibetan Plateau, uh, less radiation is reflected and the surface heats up.
Danyang Kongi, Mixi, འཛམ་གླིང་གི་འཛུགས་གནས་ཐོག་ལ་ཞུས་པ་ཡིན་ན་ཁ་བ་གངས་རིས་བསྐོར་བའི་བོད་མཐོ་སྒང་དེ་ནི་གལ་གནད་ཆེན་པོ་ཞིག་ཡིན་པ་དང་བོད་མཐོ་སྒང་དུ་ཁ་བ་མང་པོས་བསྐོར་ནས་ཡོད་ན་དེ་ཐོག་ཕོག་པའི་ཉི་མའི་འོད་ཟེར་གྱི་རླབས་དེ་དག་བརྒྱ་ཆ་བརྒྱ་ཐམ་པ་ཚུར་འཕྲོས་པའི་ཐོག་ནས་ས་ཁུལ་དེ་དག་བསིལ་དུ་གཏོང་གི་ཡོད་པ་དང། ཡང་བོད་མཐོ་སྒང་གི་ཐོག་ལ་ཁ་བ་ཉུང་ངུ་ལས་མེད་ཚེ་ཉི་མའི་འོད་ཟེར་གྱི་རླབས་དེ་དག་ཀྱང་ཉུང་ངུ་ཞིག་ལས་ཚུར་འཕྲོ་རྒྱུ་མིན་པ་དང་དེ་ཐོག་ནས་བོད་མཐོ་སྒང་གི་ས་གཞི། དེ་ཡང་ཚ་རུ་འགྲོ་རྒྱུ་ཡིན་པ་དང་དེ་ཐོག་རླུང་གི་འགྲོ་སྟངས་ལ་ཡང་ཤུགས་རྐྱེན་སྤྲད་དེ་དམིགས་བསལ་ཡོངས་གྲགས་སུ་བྱང་གི་ཕྱོགས་སུ་འགྲོ་བའི་རླུང་གི་འགྲོ་སྟངས་ལ་ཤུགས་རྐྱེན་ཆེན་པོ་ཐེབས་བཞིན་ཡོད་པ་དང། ཡང་གལ་སྲིད་བོད་མཐོ་སྒང་གི་ཐོག་ལ་ཁ་བ་གཞི་རྒྱ་ཆེན་པོ་ཞིག་གིས་བཀབ་ནས་ཡོད་པ་དེའི་ཐོག་ནས་ཆུ་དང། རླངས་པ་དེ་དག་ཀྱང་བོད་མཐོ་སྒང་གི་མཐའ་སྐོར་ནས་འབྲངས་ནས་འགྲོ་རྒྱུ་ཡིན་པ་དང། དེ་ནས་འོག་གི་རླུང་དེ་དག་ཚང་མ་བྱང་ཨ་མི་རི་ཀའི་ཁུལ་དུ་འགྲོ་བཞིན་ཡོད་པ་དང་དེའི་ཐོག་ནས་བྱང་ཨ་མི་རི་ཀའི་ཐོག་ལ་ཡང་ཤུགས་རྐྱེན་ཆེན་པོ་ཐེབས་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་སོང། དེ་ནས་ཡང་ཁི་ཝུན་པོལ་ལགས་ཀྱིས། and the Himalayas Uh, because they stick up uh, right in the midst of the westerly winds uh, is very important. How much snow and and what the glacier cover is in on the Tibetan Plateau obviously is critically important. Uh, to the many people who live in that area and the ecosystem too.
Deni kawadong, Himalaya teda, kowam, ག་ཚོད་ཙམ་ཡོད་པ་དང་དེའི་ཐོག་ནས་བྱང་ཕྱོགས་སུ་བསྐྱོད་བཞིན་པའི་རླུང་དེ་དག་ཁོར་ཡུག་ཀྱི་ཐོག་ནས་བཤད་ན། དཔེ་མེད་གལ་གནད་ཆེན་པོ་ཡིན་པ་དང་དེ་བཞིན་ལྷག་པར་དུ་ས་ཁུལ་དེ་དག་གི་ནང་གནས་སྡོད་བྱེད་བཞིན་པའི་མི་མང་མང་པོ་ཞིག་དང་དེ་བཞིན་ཁོར་ཡུག་ལམ་ལུགས་ལ་ཡང་ཧ་ཅང་གི་གལ་གནད་ཆེན་པོ་ཆགས་བཞིན་ཡོད་པ་དང། ཡང་གོ་ལའི་ཚ་དྲོད་ཆེ་རུ་འགྲོ་བཞིན་པ་ལ་བརྟེན་ནས་ཁ་བས་གཏུམས་ནས་ཡོད་པའི་འཁྱགས་རོམ་སོགས་ལ་ཡང tong as the warm as the air warms over the Tibetan region, uh, most likely because it is a very dry region, any snow that does form uh, will probably be absorbed in the air and carried downwind. So warming will most likely lead to even more drying over the Tibetan Plateau. But at the same time, we have the Arctic Ocean opening up.
གོ་ལའི་གནམ་གཤིས་དང་མཁའ་རླུང་གི་དྲོད་ཚད་ཆེ་རུ་འགྲོ་རྒྱུ་ཡིན་པ་དང། དེའི་ཐོག་ནས་ས་ཁུལ་དེ་སྐམ་ཐན་ཆེ་བའི་ས་ཁུལ་ཞིག་ཡིན་པ་ལ་བརྟེན་ནས་ཁ་བ་དང་འཁྱགས་རོམ་ཆགས་པ་དེ་དག་ཀྱང་རླུང་གི་ཚ་དྲོད་ཀྱི་ལྷན་དུ་འདྲེས་ནས་རླུང་གི་མཉམ་དུ་མར་འཁྱེར་ནས་འགྲོ་རྒྱུ་ཡིན་པ་དང་རྒྱུ་མཚན་དེ་དག་ལ་བརྟེན་ནས་གོ་ལའི་ཚ་དྲོད་ཆེ་རུ་འགྲོ་བཞིན་པ་དེའི་ཐོག་ནས་བོད་མཐོ་སྒང་གི་ས་ཐོག་ཏུ་སྐམ་ཐན་ཆེ་རུ་འགྲོ་རྒྱུ་ཡིན་ལུགས་འགྲེལ་བརྗོད་གནང་དགོས། ཡང་ཁོང་གིས་དེ་ལྟར་དུས་མཚུངས་སུ་ཨར་གཏིག་མཚོ་རྒྱུད་ཀྱི་རླུང་དེ་ཡང་ཐོན་ནས་ཡོང་བ་དང། དེ་བཞིན་ལྷོ་ཡི་ཕྱོགས་ནས་རྒྱ་གར་གྱི་རྒྱ་མཚོའི་བརྒྱུད་ནས་ཡོང་བའི་རླུང་དེ་དག་ཡོང་གི་ཡོད་པས་དྲོད་ཚད་ལ་འགྱུར་ལྡོག་འགྲོ་བ་དང་རླུང་གི་འགྲོ་སྟངས་དང་རླུང་ཁམས་ཀྱི་འཁོར་རྒྱུག་ལ་ཡང་འགྱུར་ལྡོག་འགྲོ་རྒྱུའི་འགོ་བཙུགས་པ་དང། བརླན་གཤེར་དེ་བྱང་ངོས་དང་རྒྱ་གར་གྱི་རྒྱ་མཚོ་སོགས་ཀྱི་བརྒྱུད་ནས་ཡོང་བཟོ་ཆེ་བ་ཞིག་ཡིན་སྲིད་པ་ཞིག་ཡིན་པ་དེ་དག་གི་ཐོག་ནས་བོད་མཐོ་སྒང་གི་བྱང་ཕྱོགས་དང་ལྷོ་ཕྱོགས་བཅས་སུ་ཆར་པ་འབབ་རྒྱུ་ཕྲན་བུ་ཡོང་སྲིད་པ་དང་དེ་ནི་གོ་ལའི་ཚ་དྲོད་ཆེ་རུ་འགྲོ་བཞིན་པ་དང་བར་སྣང་གི་རླུང་གི་འཁོར་རྒྱུག་ལ་འགྱུར་ལྡོག་འགྲོ་བཞིན་པ་བཅས་ལ་བརྟེན་ནས་ཡིན་པའི་སྐོར་འགྲེལ་བརྗོད་གནང་སོང། སྤྱིར་དེ་རིང་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ།